དེ་ནི་རི་དྭགས་དེ་སྲོག་ལས་ཐར་གྱི་རེད་པ་ཨོ། དེ་ལྟ་བུ་དེ་ལ་ཡིན་ན། སྦྱིན་པ་དང་ཚུལ་ཁྲིམས་གཉིས་ཀྱི་སྒོ་ནས་སྦྱིན་པ་དེ་གཙོ་བོ་བྱེད་དགོས་རེད་མ་གཏོགས་དེ་ལ་ཡང་དེ་ནས། ང་རྫུན་ཆུང་ཆུང་ཅིག་མེད་པ་དེ་གཙོ་བོ་བྱེད་ཀྱི་རེད་སྦྱིན་པ་ལས་ཚུལ་ཁྲིམས་གཙོ་བོ་བྱེད་ཀྱི་རེད་བསམ་ཚུལ་ཁྲིམས་དེ་བསྲུངས་པ་བྱས་པ་ཡིན་ན་སྲོག་དེ་འགྲོ་གི་རེད་པ་གཞན་གྱི་སྲོག་དེ་སྐྱོབ་མ་ཐུབ་པ་ཆགས་ཀྱི་རེད་པ། ཨོ་དེ་དེ་ལྟར་སྦྱིན་པའི་དུས་དག་ཏུ་ཚུལ་ཁྲིམས་བཏང་སྙོམས་བཞག་པར་གསུངས་ཟེར་ཏེ། དེ་ཡི་ཡང་ག་བ་ཀ་ས་བཞག་ཆོག་བྱེད་རེད་མ་གཏོགས་དེ་གཉིས་ཅང་སྐྱོབ་མ་རུང་བ་ག་བ་ཀ་ས་བཞག་ནི་དག།

དེར་གཏད་པ་ཡི་བསམ་པ་ཡིས་དེ་ཉིད་རེ་ཞིག་བསྒྲུབ་པར་བྱ། ཨཱ་དེ་ཡི་སྲིད་རྩ་དེ་ནི། གང་ཞིག་བསམས་ཏེ་བྱར་བརྩམས་པ། ཐོག་མར་བརྟག་དཔྱད་མང་པོ་བྱས་བྱས་ནས། ང་ལས་ཀ་དེ་འདྲ་ཅིག་བྱེད་དགོས་བསམ་སོ་སྒྲ་མི་བྱས་ནས། བསམ་བློ་དེ་ཀོ་ལོང་དེ་བཏང་ཚར་བ་བྱས། ལས་ཀ་བྱ་བ་དེ་མགོ་བཙུགས། མགོ་བཙུགས་ཚར་སོང་ན་ཡང་བྱ་བ་དེ་ལས་གལ་ཆེའི་རིགས་ཅིག་ཐོན་ཡོང་གི་འདུག་ན། སྔ་མ་བྱ་བ་དེ་མགོ་བཙུགས་པ་དེ་གཡུགས་བྱས་ནས་ཡང་གལ་ཆེ་གཞན་མ་དེ་ལ་འཇུག་རྒྱུ་ཡོད་མ་རེད། དེ་འཇུག་པ་ཡིན་ན་རང་ལ་ནི། ཚེ་རབས་མང་པོ་ཡོད་པ་དེ་སྐྱོན་ཆེན་པོ་ཅིག་བྱས་འགྲོ་གི་རེད། ཐོག་མར་མགོ་བཙུགས་ཙམ་ནས་བརྟག་དཔྱད་བྱས་བྱས་ནས་བྱ་བ་དེ་ལ་སྦྱོར་ཚར་སོང་ན་བྱ་བ་གཞན་མ་དེ་ལས་གལ་ཆེ་དེ་འདྲ་ཐོན་གྱི་འདུག་ན་ཡང་དེ་གཡུགས་བཞག་གི་རེད། དེ་མཐར་མ་ཕྱིན་གྱི་བར་དུ་ད་ག་རང་འཇུག་གི་རེད། དེ་མ་བྱས་ན་རྒྱུ་མཐུན་གྱི་འབྲས་བུ་དེ་བྱ་བ་ཅི་ཡང་མཐར་མ་ཕྱིན་པ་རྐྱང་ཆགས་འགྲོ་གི་རེད། གང་ཞིག་གསུངས་ཏེ་བྱ་བཙུམ་པ་ཟད་དེར་བྱ་བ་ལ་བཙུམ་ཅིང། དེ་ལས་གཞན་དུ་མི་གསུངས་ཏེ་ཟད་དེ་གཞན་མ་གཅིག་ཡོང་གི་འདུག་མོད་དེ་གསུང་ལུང་སྟོང་བཅོས་མར་ད་ག་རང་བྱེད་དགོས། དེ་ལྟའི་པ་ཡིས་གསུངས་པ་ཡིས་དེ་ཉིད་རེ་ཤིག་བསྒྲུབ་པར་བྱ་ཟེར། བྱ་བ་མང་པོ་ཅིག་མཉམ་དུ་འདོང་གི་འདུག་མོད། རང་གིས་བསྲིངས་ཏེ་དེ་ལ་བསྟན་ཚར་བ་རེད་དེ་བྱས་ཚར་བ་ཡིས་ཨ་ལས་གནས་སྐབས་རེ་ཤིག་ཅིག་ཁོ་ཐག་མ་བཅད་ཀྱི་བར་དུ་ཁོ་འགྲོ་ནུས་མ་གཏོགས། དགོས་པ་དེ་ལས་འཆོར་དུ་བཅུག་པ་དེ་འདྲ་ཡོད་པ་ཡིན་ནས། ཡིད་མ་དེ་གནས་སྐབས་ཀྱི་ཨ་ལས་གཡོལ་ཤོར་ནས་འགྲིག་གི་རེད།

གཞན་དུ་གཉིས་ཀ་མི་འགྱུར་རོ་ཟེར་དེ་བས་དེ་ལྟ་ན་ནི་ཀུན་ལེགས་བྱས་ཟེར་ང་ཚོ་དཔེ་ལ་གཏོང་རྒྱུ་ཅིག་ཡོད་པ་ཕ་རོལ་ལྕི་བ་ལས་མེད་པར་ཚུར་སླེ་པོ་མེད་པར་བྱེད། ཕ་རོལ་ལྕི་བ་དེ་བསམ་བློ་བཏང་བྱས་ནས་སླེ་པོ་དེ་གཡུགས་ཀྱང་འགྲོ་དེ་ཀོ་སླེ་པོ་དེ་བརླག་ཕ་རོལ་ལྕི་བ་དེ་མ་རག་བྱས་གཉིས་ཀ་མ་རག་པ་ཆགས་འགྲོ་གི་རེད་པ་ཨོ་ཏུ་ཞིག་འགྲོ་ཡིན་པས་དེ་ལྟ་ན་ནི་ཀུན་ལེགས་བྱས་གཞན་དུ་གཉིས་ཀ་མི་འགྱུར་རོ་ཟེར་གཞན་དུ་ན་ནི་གཉིས་ཀ་ཡང་ཡོད་མ་རེད་ཤེས་བཞིན་མ་ཡིན་ཉེ་ཉོན་མོངས། དེ་ལྟ་ན་ནི་འཕེལ་མི་འགྱུར་རོ་ཟེར་ཏེ། སོ་སོ་བྱ་བ་གར།

ཡང་ན་ནི་ཆགས་སྲེད་བྱེད་པ་ཡང་ན་ནི་སྡང་བ་བྱེད་པ་དེ་འདྲ་བལྟས་པ་ཡིན་ན་དེ་ནི་མི་དགེ་བའི་ལས་བསགས་པ་རེད་པ། དཔེར་ན་ང་ཚོ་དེ་རིང་སང་ཉིན། སོ་སོའི་ནང་ལ་ད་ལྟ་གཟུགས་མཐོང་རླུང་འཕྲིན་ཟེར་མཁན་དེ་མི་ཚང་རེ་རེ་ལ་རེ་རེ་ཡོད་རེད་ལྷ་ས་ཡིན་ན་མི་ཚང་རེ་རེ་ལ་རེ་རེ་གང་ག་ལ་ཚུད་ཡོད་རེད་དེ་བལྟས་བྱས་ནས་དེ་ནས་སྨིན་བྱེད་དང་ནང་ཚགས་གཏོང་ནས་སྤུ་གུ་དེ་ཚོ་གྱོན་ནས་ལྟོ་ཆས་མ་བསགས་བྱས་ནས་ཚུར་ཐེངས་ཁ་འགྲོ་དུས་ཀོ་ལའི་ལྟོ་ཟ་ཁ་ཡང་རུང་མ་བྱས་ཤིག་དེ་བལྟས་བྱས་བསྡད་ཀྱི་རེད།

ཆགས་སྡང་མང་པོ་ཞིག་འཕེལ་འགྲོ་གི་རེད་པ། གལ་སྲིད་དེ་མ་ལྟ་རང་ལྟ་བྱས་ནས་ལྟ་དགོས་བྱུང་བ་ཡིན་ན་ཆགས་པ་དང་སྡང་བ་ལ་སོགས་པ་གང་ཡང་མ་བྱེད་བྱས་ཁོ་གཟུགས་བརྙན་ནང་ནས་གཟུགས་བརྙན་དང་བརྫུན་པ་ཡི་ནང་ནས་བརྫུན་པ་དེ་རེད་མ་གཏོགས་ངོ་མ་མ་རེད་པ། ངོ་མ་རེད་ཡང་མ་རེད་དེ་ལ་བལྟས་པ་ཅིག་གིས་ཡང་ཆགས་སྡང་རྨོངས་གསུམ་ལ་སོགས་པ་དེ་ཚོ་མང་པོ་འཕེལ་འགྲོ་གི་རེད་པ་དེ་མ་འཕེལ་པ་ཡིན་ན་ཏོག་ཙེ་དྲག་གི་རེད་པ། དེ་ལ་ཆགས་པ་སྤང་བར་བྱ་ཟེར་དེ་དེ་ཡིན་པ་རེད།

ས་ལ་རི་མོ་བྲིས་པ་ལ་སོགས་པ་དེ་ཚོ་ད་ག་སེ་ད་སྣང་མེད་བྱས་ནས་མ་ཡིན་པ། སྣང་མེད་བྱས་ནས་དཔེར་ན་བྲིས་བཞག་གི་དེ་འདྲ་ཡོང་གི་རེད་བ་ཨ་དེ་འདྲ་བྲིས་པ་ཡིན་ན་སྣང་མེད་བྱས་ནས་བྲིས་དེ་འདྲ་མ་ཡིན་པ་ཅིག་བྱས་ནས་ཨ་ནི། སངས་རྒྱས་ཀྱི་བཅས་པ་དེ་ཡར་དྲན་ནས་སངས་རྒྱས་ཀྱི་བཅས་པ་དེ་ལ་དཔེར་ན་བཅས་རྐྱང་གི་ཁ་ན་མ་ཐོ་བ་དག་རེད་དེ་ཡིན་ན་དེ་འདྲ་བྱེད་མི་ཆོག་པ་དེ་ས་བརྐོ་མི་ཆོག་པ་དང་རྩྭ་རྔ་མི་ཆོག་པ་དང་ས་ལ་རི་མོ་བྲིས་མི་ཆོག་པ་སངས་རྒྱས་བཅས་པ་མཛད་བཞག་གི་རེད་བ། བཅས་པ་མཛད་བཞག་ཡོད་ཙང་སངས་རྒྱས་ཀྱི་བསྟན་པ་བཅས་པ་དེ་ཡར་དྲན་གྱིན་དྲན་གྱིན་བྱས་ནས་དེ་ལྟར་བྱ་བ་དེ་ཚོ་ང་དོན་དག་མེད་སེ་བྱས་ནས་དེ་འདྲ་བཅས་པ་དང་འགལ་བྱུང་ན་ཆོག་མི་འདུག་བསམ་བསམ་འདྲ་མོ་ཅིག་ཡར་དྲན་ནས་ཨ་དེ་འདྲ་བྱེད་དགོས་རེད་ཟེར། དོན་མེད་ས་རྐོ་རྩྭ་གཅོད་དང་ས་རིས་འབྲི་སོགས་བྱེད་གྱུར་ན་བདེ་གཤེགས་བསླབ་པ་དྲན་བྱས་ནས་སྐྲག་པས་དེ་ཡི་མོད་ལ་དོར་རོ་ཟེར། སྐྲག་པས་དེ་ཡི་མི་ལ་འདོར་སྲིད་དེ། སངས་རྒྱས་ཀྱི་བཅས་པ་དང་འགལ་བ་ཡིན་ན་རྣམ་སྨིན་ཡིད་དུ་མི་འོང་བ་མྱོང་རྒྱུ་ཡོད་ཙང་ཨ་ནི་སྐྲག་པས་དེ་ཡི་མི་ལ་འདོར་སྲིད། དཔེར་ན་ཤིང་གི་ཡལ་ག་ཅིག་བཅག་པ་ལ་བརྟེན་ནས་ཀླུ་ཨེ་ལ་དྭ་རི་ཟེར་མཁན་དེ་ལ་སྐྱེས་པ་རེད་བ། ཀླུ་ཨེ་ལ་དྭ་རི་ཟེར་མཁན་དེ་སྐྱེས་ཏེ་ཁོ་ལ་ཨ་ནི་རང་གི་མགོ་ལ་ཤིང་སྡོང་པོ་ཆེན་པོ་ཞེ་པོ་ཅིག་སྐྱེས་བྱས་ནས་དེ་ལྷགས་པ་བརྒྱབ་སྟེ་ཀྲོག་ཀྲོག་གཏོང་ཅིག་ཁོ་ན་ཚ་ཆེན་པོ་ཞེ་པོ་བཏང་སྟེ། ཁོས་ཤིང་ཡལ་ག་ཅིག་བཅག་ནས་དེ་ཡི་རྣམ་སྨིན་གྱི་འབྲས་བུ་རེད་བ། དེ་ཡིན་ཙང། སངས་རྒྱས་ཀྱི་བཅས་པ་ཟེར་མཁན་རྒྱ་ར་ཞེས་པའི་བཅས་པ་དེ་ཁྱད་དུ་གསོད་པ་ཡིན་ན་ད་ལྟ་ཆུང་ཆུང་ཅིག་མ་གཏོགས་ཡོད་མ་རེད་དེ་ཆུང་ཆུང་དེ་ཁྱད་དུ་གསོད་པ་ཡིན་ན་རྣམ་སྨིན་ཆེན་པོ་ཞེ་པོ་གཅིག་མྱོང་དགོས་རེད། དེ་ལ་རང་གི་བྱ་བ་དེ་ལ་གལ་སྲིད་འཇུག་དགོས་བྱུང་སོང་ན་དམིགས་བསལ་དོགས་མི་འདུག་དེ་འཇུག་ཆོག་གི་དོགས་མི་འདུག་ཡང་སངས་རྒྱས་ཀྱི་བཅས་པ་དེ་ནི་རྩ་ཆེན་པོ་ཞེ་དྲག་རེད་དེ་རང་གི་ཉོན་མོངས་པའི་དབང་གིས་རང་དབང་མེད་པ་བྱས་ནས་འཇུག་དགོས་པ་ལ་སོགས་པ་དང་ཡང་ན་ནི། སངས་རྒྱས་ཀྱི་སྐབས་འགའ་ཤས་འགའ་ཤས་ལ་དེ་ནི། གནང་བ་ཡོད་པ་དེ་འདྲ་ཡང་དེ་ནི་འཇུག་པ་ཡིན་ན་རྟོགས་སུ་གྲགས་གི་མི་འདུག། ཉེས་པ་ཡོད་མ་རེད་སངས་རྒྱས་བཅས་པ་དེ་ལྟ་བུ་མཛད་བཞག། མཛད་མི་དགོས་པ་ཅིག་མཛད་བཞག་པ་རེད་བསམ་བསམ་འདྲ་མོ་ཅིག་བྱས་པ་ཡིན་ན་དེ་ནི། བྱང་ཆུབ་སེམས་དཔའ་ལ་ཡང་ལྟུང་བ་ཡོང་གི་རེད་ལ་སྔགས་ཀྱི་རྩ་ལྟུང་འབྱུང་གི་རེད་བ། བདེ་གཤེགས་བཀའ་འདས་ཀྱི་རྩ་ལྟུང་ཟེར་མཁན་དེ་རྩ་ལྟུང་གཉིས་པ་དེ་རེད་ཞེ་དྲག་ཉེས་དམིགས་ཆེན་པོ་རེད་བ་དེ་འབྱུང་གི་རེད་བ། བདེ་གཤེགས་བསླབ་པ་དྲན་བྱས་ནས་སྐྲག་པས་དེ་ཡི་མོད་ལ་དོར་ཟེར།

བརྟན་པས་རིགས་པར་ལྡན་པར་བྱ་ཟེར། གང་ཚེ་བསྐྱོད་པར་འདོད་གྱུར་ཏམ་ཟེར་ཏེ་དེ་ནི་གཞན་པ་ཅིག་ཏུ་འགྲོ་སྙིང་འདོད་པ་དང། གཞན་པ་ཅིག་ཏུ་འགྲོ་དགོས་པ་ལ་སོགས་པ་དེ་ཚོ་བྱུང་སོང་ན་ཟེར། ཡང་ན་ནི་མི་གཞན་པ་ཅིག་དང་སྐད་ཆ་བཤད་དགོས་པ་ལ་སོགས་པ་ཡོང་གི་རེད་བ། མ་བཤད་རང་བཤད་བྱས་ནས་བཤད་དགོས་པ་ལ་སོགས་པ་དེ་འདྲ་ཡོང་གི་རེད་བ། སྨྲ་བར་འདོད་པར་གྱུར་ན་ཡང་ཟེར། སོ་སོར་ཡང་སྨྲ་འདོད་པ་དང། གཞན་དུ་བསྐྱོད་སྙིང་འདོད་པ་ལ་སོགས་པ་དེ་ཚོ་གྱུར་ན་ཡང་དང་པོ་རང་གི་སེམས་ལ་བརྟག་དཔྱད་ཡག་པོ་བྱེད་ཅིང།

གལ་ཏེ་ང་རྒྱལ་ཟེར་དེ་ཡང་རང་གི་སེམས་དེ་གཞན་ལས་མཐོ་བ། ཁོ་ལས་ང་དྲག་ཡོད་ཁོ་ལས་ཡོན་ཏན་ང་ཆེ་བ་ཡོད་བསམ་བསམ་སྣང་དང། ཡང་ན་ནི་ཁོ་ལས་རིགས་ང་མཐོ་བ་ཡོད་བསམ་བསམ་སྣང་དང། ཡང་ན་ནི་ཁོ་ལས་གོ་ས་ང་མཐོ་བ་ཡོད་བསམ་བསམ་སྣང་དང། འོ་དེ་འདྲ་བྱས་ནས་ང་རྒྱལ་དང། ནི་རྒྱགས་ལྡན་པ་ཟེར་མཁན་དེ་ག་རེ་ཟེར་ན་རྒྱགས་པ་ཟེར་དེ་རེད་བ་རྒྱགས་པ་ཟེར་མཁན་དེ་རང་གི་ཡོན་ཏན་ལ་ནི་ཆོག་ཤེས་འདྲ་མོ་ཞིག་བྱས་ནས། ང། ད་ག་རང་འགྲིག་ག་བསམ་བསམ་སྣང་བྱས་ནས་ཡོན་ཏན་གོང་མ་སྦྱོང་འདོད་མེད་པ་དེ་ལ་ཟེར་གི་རེད་བ་རང་གི་ཡོད་ལ།

མི་ལ་སྐྱག་རྫུན་བཤད་པ་དང། ཡང་ན་ནི་ཚོང་གི་སྒོ་ནས་མགོ་སྐོར་གཏོང་བ་ལ་སོགས་པ་དེ་ཚོ་བྱེད་སྙིང་འདོད་པ་དེ་ཚོ་ཡིན་པ་རེད། གང་ཚེ་བདག་བསྟོད་ལྷུར་ལེན་པའམ་ཟེར་རང་ལ་བསྟོད་པ་དང་གཞན་ལ་སྨད་ར་བྱེད་པ་འདོད་ཉེས། དེ་ནས་བདག་ལ་བསྟོད་པ་བྱེད་པ་དང་གཞན་ལ་སྨད་ར་བྱེད་པ་དེ་ཚོ་བྱས་ནས་བྱེད་སྙིང་འདོད་བྱེད་དེ་འདྲ་གཞན་ལ་སྨད་པ་ཉིད་དང་ནི་གཤེ་བཅས་འགྱེད་དང་བཅས་གྱུར་པ་ཟེར་སྟེ། གཤེ་བ་དང་བཅས་པ་ཟེར་མི་ལ་གཞན་ལ་ནི་ཁ་གཏོང་བ་དང་མི་གཞན་ལ་ཚིག་ངན་སྨྲ་བ་དང།

དེ་འདྲ་ཡོང་བའི་སྐབས་ལ་མི་ཡིད་མ་བྱེད་དེ་རྗེས་སུ་འབྲངས་པ་ཡིན་ན་དེ་རྗེས་རྩོད་པའི་སེམས་ཅིག་བྱུང་བར་བ་དགེ་འདུན་གྱི་ཡིད་ཀྱིས་པ་དང་ཡིད་ཀྱི་རྗེས་སུ་འབྲང་བའི་སེམས་ཅིག་བྱུང་བར་བ། ད་དེ་བྱས་ཟེར་ན་སོ་སོ་ཡི་དེའི་ཕྱོགས་སུ་མ་འགྲོ་བར་ཅི་ནས་ཤིང་ནང་བཞིན་བྱས་ནས་ཙོག་གེར་སྡོད་བྱ་ཞིང།